ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་དྲུག། རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། བོད་ཀྱི་གྲགས་ཅན་མི་སྣ་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས། བཀའ་བརྒྱུད་ཀྱི་གྲུབ་མཐའ་འཛིན་མཁན་དང། རིག་གནས་ཀུན་ལ་མཁྱེན་རྒྱ་རབ་ཏུ་རྒྱས་པའི་དཔའ་བོ་གཙུག་ལག་ཕྲེང་བ་མཆོག་གི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ཡང་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདིའི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་བོད་གངས་ཅན་ལྗོངས་ཀྱི་འདས་པ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང་རེད། ཆབ་སྲིད་དཔལ་འབྱོར་སོགས་ད་ཕྱོགས་མང་པོའི་ཐོག་ལ་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་ད་ལེ་ཚན་འདིའི་ནང་ལོགས་ལ་ངོ་སྤྲོད་ཞུ་ཡག་གི་མི་སྣ་དེ་ཡིན་པ་ཡིན་ན། དཔའ་བོ་སྐུ་ཕྲེང་གཉིས་པ་གཙུག་ལག་ཕྲེང་བ་མཆོག་གི་ད་སྐུ་ཚེ་ལོ་རྒྱུས་འདི་གའི་ངོ་སྤྲོད་ཞུ་གི་ཡིན། ང་ཚོས་ཡང་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་བྱས་བཞུགས་སྒར་ཁུལ་དུ་ཡོད་པའི་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་ཀྱིས་ཡིན་ན་ཡང་བོད་ཀྱི་ལོ་རྒྱུས་དང་དམིགས་བསལ་ལོ་རྒྱུས་ཐོག་ལ་ཐོན་པའི་ད་གྲགས་ཅན་མི་སྣ་ཁག་གི་ཨ་ནི་སྐུ་ཚེའི་མཛད་རྗེས་འདི་གའི་རྒན་ལགས་ཀྱིས་ཉམས་ཞིབ་དང་སྦྲགས་གནང་བྱས་བྱས་ཨ་ནི་ཕྱོགས་བསྒྲིགས་གནང་བྱས་ཕྱག་དེབ་འདི་འདི་པར་སྐྲུན་གནང་ཡོད་རེད་ལ། ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་མདོ་སེང་གེ་ལགས་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་སོ་ལགས་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། ལགས་རྒན་ལགས་ཐུགས་རྗེ་ཆེ་ཞུ་ཡ་དང་ད་རིང་གི་ལེ་ཚན་འདི་ནང་ལོགས་ལ་ངོ་སྤྲོད་ཞུ་ཡ་གི་ད་བརྗོད་གཞི་དེ་ཡིན་པས་ན་བཀའ་བརྒྱུད་ཀྱི་གྲུབ་མཐའ་འཛིན་པ་ཨ་ནི་རིག་གནས་ཀུན་ལ་མཁྱེན་རྒྱ་རྒྱ་ཆེན་པོ་ཡོད་པའི་དཔའ་བོ་སྐུ་ཕྲེང་གཉིས་པ་གཙུག་ལག་ཕྲེང་བ་མཆོག་གི་ད་སྐུ་ཚེའི་ལོ་རྒྱུས་དང་མཛད་རྗེས་འདི་གའི་ངོ་སྤྲོད་ཞུ་ཡག་བྱས་བྱས་དེང་དུས་ང་ཚོས་སྔར་རྒྱུན་གཞིར་བཟུང་བྱས་བྱས་ཡ། ལོ་རྒྱུས་ཀྱི་མི་སྣ་ཐོག་མར་ངོ་སྤྲོད་ཞུས་པའི་སྐབས་ལ་ཡིན་པས་ན། འཁྲུངས་ལོ་དང་ཆུང་དུས་ཀྱི་འཚར་ལོངས་ཀྱི་གནས་ཚུལ་ནས་བྱས་བྱས་ངོ་སྤྲོད་ཞུ་གི་ཡོད་ལ་ད་དཔའ་བོ་སྐུ་ཕྲེང་གཉིས་པ་གཙུག་ལག་ཕྲེང་བ་མཆོག་ཡིན་པས་ན་ད་ལྟ་གསུང་ཡ་ལ་གཅིག་སྟོང་ལྔ་བརྒྱ་བཅུ་མེད་གསུམ་ཟེར་གསུང་མཁན་བཅས་འདུག་ལ་ཡང་གཅིག་སྟོང་ལྔ་བརྒྱ་བཅུ་མེད་བཞི་ལོར་ལ་སྙེ་ཐང་ཁུལ་ལ་འཁྲུངས་པ་ཅིག་རེད་ཤག་བྱས་ཙང། ཆུང་དུས་ཀྱི་ད་འཁྲུངས་སའི་ཁྱིམ་ཚང་གི་གནས་སྟངས་དང་ཐོག་མར་ཡ་མཚན་ལ་ག་རེ་ཞུ་གི་ཡོད་མིན་འདི་ནས་ཕྱི་རྗེས་རྒན་ལགས་ཀྱིས་ངོ་སྤྲོད་གནང་རོགས་གནང་ད་དཔའ་བོ་གཙུག་ལག་ཕྲེང་བ་ཕྱི་རྗེས་ཞུ་ཡག་གི་མཚན་འདི་ག་དུས་ཐོགས་པ་ཡིན་ནའང་ཡ་རྒན་ལགས་ཀྱིས་ང་ཚོའི་ལེ་ཚན་ནང་ལོགས་ལ་གྲགས་ཅན་མི་སྣ་ངོ་སྤྲོད་གནང་པའི་སྐབས་ལ་ཡིན་པ་ཡིན་ན།

ད་གིན་ཉན་གྱི་སྡོམ་པ་བཞི་ཡོད་སྐབས་ལ་གིན་ཉན་གྱི་མཚན་ཏེ། ད་མ་ཕམ་ཆུ་དྲག་ཀྱང་ཚུར་ཟེར་ཏེ། ད་གིན་ཉན་གྱི་སྡོམ་པ་དང་གིས་ཚིག་གི་སྡོམ་པ་གཉིས་ཀ་སྟེ། པ་ཅི་ཞབས་མ་ཀི་འཕྲང་བཞི་བ་ཏིག་འདི་ནས་བཞི་བ་རེད་དེ་བཞི་དེ་གང་ལྟར་ཀྱང། གིན་ཉན་གྱི་སྡོམ་པ་སྟེ་ད་མ་ཕམ་ཆུ་དྲག་ཀྱང་ཚུར་ཟེར་ཏེ་གཅིག་རེད། ད་གིས་ཚིག་གི་སྡོམ་པ་བཞི་ཡོད་སྐབས་མཚན་ཏེ། པ་ཏིག་ཆུ་སྦྱར་དང་འབྲུ་བུ་ཟེར་ཏེ། ཏིང་ཡིན་ས་ཡོད་དེ་གཅིག་རེད་དེ་ནས་གཞན་པ་ཡང། མཚན་རྣམ་གྲངས་བེད་སྤྱོད་སྟངས་དང་མ་འདྲ་བ་གཅིག་སྟེ། ད་རང་རྣམ་དུ་བཟོ་ན་ཡོང་གི་འདུག།

ད་གཉགས་ཟེར་དེའི་རིགས་ལས་བྱུང་བ་གཅིག་དེ་འདི་བ་ཞིག་སྐུ་སོང་ན་ཏི་རྗེ་ཞེས་བླངས་ལ། ལགས་སོ་ལགས་སོ། ཨ་ནི་རྒན་ལགས་ད་ཁོ་རང་ཡང་སྐུ་ན་ཆུང་དུས་ནས་ཡང་བྱིས་པ་གཞན་དག་དང་མ་འདྲ་གི་དམིགས་བསལ་གྱི་ཁྱད་ཆོས་མང་པོ་ཅིག་ཡོད་པར་གསུངས་ཤག་སྐབས་དེ་དུས་བྱིས་པ་གཞན་དག་དང་མ་འདྲ་གི་ཁྱད་ཆོས་ག་རེ་རང་ཅིག་གི་བྱུང་ཡོད་ན་ཡང་དཔའ་བོ་སྐུ་ཕྲེང་དང་པོའི་ཡང་སྲིད་ལ་ངོས་འཛིན་ག་འདྲས་སེ་ཞུས་པ་ཅིག་གི་ཆགས་ཀྱི་ཡོད་ན་ད་ལྟ་གསུང་ཡག་བྱས་པ་ཡིན་ན་གཅིག་སྟོང་ལྔ་བརྒྱ་བཅུ་ལོ་ལ་ཨ་ནི་ཡང་སྲིད་ལ་ངོས་འཛིན་གནང་པ་བྱས་བྱས་འདུག། འདི་ནས་ད་ཐོག་མ་ཡང་སྐུ་ཡོན་གསན་བཞེས་འདི་གའི་དབུ་འཛུགས་ཅིག་གནང་ཡོད་འདུག་འདི་རྒན་གྱིས་ཡང་དུམ་བུ་འདི་ཅིག་ངོ་སྤྲོད་གནང་རོགས་གནང།
གནང་ན་ད་རང་ད་འདི་ད་དཔའ་བོ་གཙུག་ལག་ཕྲེང་བའི་ད་འདི་གཙོ་བོ་ཐེངས་དང་པོ་ད་སྐུ་ན་ཆུང་དུས་ཀྱི་ད་ཐུན་མོང་མ་ཡིན་པའི་ཁྱད་ཆོས་ཟེར་ན་ད་སྤྱིར་བཏང་སྐྱེས་བུ་དམ་པ་མང་ཆེ་བ་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོད་འདུག་པ་གཅིག་དང་ལྷག་པར་ད་ཁོང་གི་རང་རྣམ་ནང་ད་གསལ་པོ་ག་རེ་འཁོད་འདུག་ཟེར་ན་ད་དཔེར་ན་དཔའ་བོ་གཙུག་ལག་ཕྲེང་བ་འདི་ད་སྐུ་ན་ཆུང་དུས་ཟེར་ནས་ཐེངས་དང་པོ་དཔེར་ན་རིགས་གཅིག་འདི་དཔའ་བོ་གི་སྤྲུལ་སྐུ་ཡིན་པ་ལ་ངོས་འཛིན་བྱེད་མཁན་གཅིག་དང་ཡང་རིགས་གཅིག་དེ་འཕོ་བ་གྲོང་འཇུག་ཟེར་ནས། འདི་འཕོ་བ་གྲོང་འཇུག་གི་ནང་དཔེར་ན་ད་སྐྱེ་གོང་དགོངས་པ་རྫོགས་ནས་སྐྱེ་གོང་སྐྱེ་བ་མ་ཡིན་པ། དེ་ལ་འཕོ་བ་གྲོང་འཇུག་སྐྱེ་བ་རེད་ཟེར་ནས་དེ་ཡང། དེ་དཔའ་བོ་གཙུག་ལག་ཕྲེང་བ་ཁོ་རང་ད་ཐུན་མོང་མ་ཡིན་པ་འདྲ་བོ་གཅིག་རེད་གྲོང་འཇུག་སྐྱེ་བ་ཡིན་ཟེར་མཁན་གཅིག་དང་ཡང། སྐྱེ་གོང་དགོངས་པ་རྫོགས་དེ་ནས་སྐྱེ་གོང་གི་རྣམ་ཤེས་ཕར་ཞུགས་ནས་ད་སྤྲུལ་སྐུ་གི་རྣམ་པའི་སྟེང་ནས་འཁྲུངས་པ་ཡིན་ཟེར་ནས་དེ་ཡང་བཤད་སྟངས་མ་འདྲ་བ་གཉིས་འདུག་གཅིག་དེ་རེད།

གསུང་འབྱོན་པ་གསུང་སྒོ་དང་ད་དེ་ཡང་དམིགས་བསལ་ཞུ་རྒྱུར་བ་པོ་ཡིན་པས་ན་ཅིག་གི་སྐད་ཆ་བཤད་ཡ་དེ་ཧ་ལམ་ལོ་གཉིས་ཙམ་ནས་ཨ་ནི་སྐད་ཆ་བཤད་ཡ་འགོ་བཙུགས་ཡོད་རེད་བ། དང་རང་འདྲའི་འདུག་བ་ལ། ད་འདི་ཚོ་ཆ་ཚང་སྐྱེས་བུ་དམ་པའི་ཁྱད་ཆོས་མ་འདྲ་བ་དཔེར་ན། ཅིག་དེ་དཔེར་ན། གསུང་སྒོ་འབྱེད་ཡ་ཟེར་ན་འདྲ་གསུང་འབྱོན་ཡ་དེ་ལོ་ལྔ་བ་ཙམ་དུ་མ་ཟད་གསུང་འབྱོན་གྱི་ནང་དོན་དེ་ཡང་སྤྱིར་བཏང་གི་ཅིག་ང་ཅིག་དགོས་ཡོད་ཅིག་འཐུང་གི་ཡིན་ཅིག་ཟ་གི་ཡིན་ཟེར་དེ་འདྲའི་མ་ཡིན་པ།

ཧ་ཅང་གི་ཕུན་སུམ་ཚོགས་པ་དང་ཕུལ་དུ་བྱུང་བ་དེ་འདྲས་མ་ཡིན་པར། འདང་མ་གཅིག་མ་གཅིག་ཡིན་པ་འདྲ་བོ་གཅིག་འོ་དེ་འདྲའི་གནས་སྟངས་གཅིག་ཡིན་ས་རེད། ཡིན་ནའང་དེ་འདྲའི་སྟེང་ནས་འབད་པ་ཆེན་པོས་ད་སྦྱོང་བ་བྱས་པ་ལ་བརྟེན་ནས། སྦྱོང་བ་དེ་སྦྱང་བའི་སྐབས་དེ་ལ་དཔེར་ན་ཐེངས་དང་པོ་ང་ཚོ་ད་དེང་སང་འདྲ་བོ་གི། དམིགས་བསལ་གྱི་སློབ་དེབ་དེ་འདྲས་ཡོད་པ་མ་རེད་དེ་བཞིན་དེ་ཐེངས་དང་པོ་ཀ་ཁ་བསླབས་ཀ་ཁ་བསླབས་རྗེས་ནས་ཡི་གེ་གི་དལ་ཀློག་དང་སྦྱོར་ཀློག་གཉིས་བསླབ་དགོས་དེ། དལ་ཀློག་སྦྱོར་ཀློག་ཆ་ཚང་ལ་དཔེར་ན་བརྒྱད་སྟོང་པ་དང་གྲྭ་ལྔ་དང་སྡུད་པ་དང་དེ་ནས་འཇམ་དཔལ་མཚན་བརྗོད། ད་དེ་ཚོ་གི་སྟེང་ནས་བལྟས་ནས་ད་ཕག་མོ་གི་ཆོ་ག་དང་ད་དེ་ཚོ་གི་སྟེང་ནས་བསླབས་འདུག་པ།

གསན་བསམ་དབུ་འཛུགས་ལ་འདི་ནས་ཐང་ཐང་ན་ང་ཚོ་གསལ་བོ་ནོ་ཞེས་གཅིག་སྟེ་ད་དེ་སྐབས་དེའི་ངོ་ནས་ཡི་གེའི་སྦྱོར་ཀློག་དང་ཡི་གེའི་སྦྱོར་ཀློག་དེ་ཡང་གཙོ་བོ་ཡི་ཕྱིར་ད་རྗེས་གཏོང་བ་དང་དུ་གཟུགས་དང་ནི་བླ་འོན་ཏེ་དེ་དང་མཉམ་དུ་ཆོས་གི་ད་བྱིན་རླབས་དང་བལ་ཡང་ངོ་དང་ནི་ཡང་བསམ་བློ་སྒོ་ད་འབྱེད་པ་ཟེར་ན་དེ་ཡང་རང་བཞིན་མ་འདྲ་བ་ཆགས་བསྡད་པ་སྟེ་དཔའ་བོ་གཙུག་ལག་ཕྲེང་བ་གི་རང་རྣམ་དུ་གཟིགས་ན།

ང་ཚོས་ད་ལྷོ་བྲག་ཏུ་གྲོ་བོ་ལུང་ཟེར་བ་ཞིག་དེ་ལ་ཡིན་ས་ཡོད། ཨ་དེ་ནས་ད་ལྟ་གསུང་ཡ་བྱས་ན་གཅིག་སྟོང་ལྔ་བརྒྱ་བཅོ་གསུམ་གྱི་ལོ་ལ་རབ་བྱུང་དང་དགེ་བསྙེན་དགེ་ཚུལ་གྱི་སྡོམ་པ་ཞུས་གནང་བ་འདུག་དེ་དུས་ཨ་ནི་བླ་མ་སུའི་སྐུ་མདུན་ནས་ནི་སྡོམ་པ་འདི་གའི་བཞེས་གནང་བ་ཅིག་ཆགས་ཀྱི་ཡོད་ན་ད་དགུང་ལོ་དགུ་ནས་ནི་དགུང་ལོ་ཉེར་བརྒྱད་བར་ལ་ཀརྨ་པ་ད་ད་ལྟ་ཀརྨ་འཕྲིན་ལས་པ་ཞུ་ཡ་འདི་ལྟ་བླ་མ་གཙོ་བོ་གཅིག་གི་སྟེང་ནས་བྱས་མདོ་རྒྱུད་ཀྱི་གཞུང་ལུགས་མང་པོ་གཅིག་གསན་བསམ་གནང་བ་འདུག་པ་ཡང་འདི་རྒན་ལགས་ཀྱིས་འགྲེལ་བརྗོད་གནང་གི་ཡོད་རེད། ལགས་སོ་ད་ལགས་སོ་ད་དཔེར་ན་ངས་ད་ལྟ་གོང་ནས་བྱས་ཞུས་ཡོད་དཔེར་ན་ད་རིམ་པས་དེ་རྗེས་ད་དགེ་བསྙེན་དང་དེ་ནས་ད་རབ་བྱུང་དང་དེ་ནས་དགེ་ཚུལ་གྱི་སྡོམ་པ་སོ་སོ་བཞེས་པ་རེད་དེའི་སྡོམ་པ་བཞེས་ས་གཙོ་བོ་དེ་བླ་མ་ཞྭ་དམར་བ་སྐུ་ཕྲེང་བཞི་པ་དེ་ཡིན་ས་ཡོད་ད་ཞྭ་དམར་བ་སྐུ་ཕྲེང་བཞི་པ་ཆོས་གྲགས་ཡེ་ཤེས་ཟེར།

ཁོང་སྔ་མ་ནས་དེ་གསུང་གི་ཡོད་ས་རེད་དཔའ་བོ་ད་གཙུག་ལག་ཕྲེང་བའི་སྐུ་ཕྲེང་གཉིས་པ་དེ་ལ། ད་འཇང་འཛོམས་ཡོང་རྒྱུ་གི་སྐུ་ད་འདྲ་བ་ཟེར་ན་ཐུགས་རིག་ཆེན་པོ་ཡོད་པ་དང་ཡོད་པ་ཙམ་དུ་མ་ཟད་སྐུ་གོང་མ་གི། ད་ལུང་དབང་ལུང་མན་ངག་གི་བརྒྱུད་པ་ཆ་ཚང་ལས་ཕར་ཡང་བྱས་རྩིས་སྤྲོད་བྱེད་ཡ་གི་དེ་འདྲི། ཅེས་སྐུ་བླ་མ་དང་ལྷག་མ་གཉིས་ཀྱང་ལ་དེ་འདྲི་དགོངས་པ། ད་འདྲ་བ་ཟེར་ན་དེ་འདྲི་འདྲི་སྔ་མ་ནས་ཡོད་ས་རེད་དེ་ཡིན་ན་ལོ་དེ་ཕན་མ་ཐོས་པ་དེ་ནས་ད་དགུང་ལོ་བཅུ་གཉིས་ཀྱི་སྟེང་ནས་རྣམ་པ་གཉིས།

ད་སྒོམ་པ་དེའང་ཉི་མ་གཅིག་དང་གཉིས་མ་ཙམ་མ་ཡིན་པར་ཉི་མ་ནས་ཉི་མ་ཟླ་བ་ནས་ཟླ་བ་ལོ་ནས་ལོ། སྒོམ་ཧྲལ་ཧ་ཅང་གི་ཆེན་པོའི་སྟེང་ནས། སྒོམ་གྱི་རྒྱུན་བསྐྱང་དགོས་པ་དེ་ཡིན་ཏེ། ཀོ་ད་རྣལ་འབྱོར་པ་མི་ལ། ད་རས་པ་འདྲ་བོ་ཡོང་དགོས་པ་དང། དེ་ཙམ་མ་ཡིན་པར་ཡང་ཁོ་ལོངས་སྤྱོད་ཅིག་ད་སློབ་མ་དང་འཁོར་ཚོགས་མང་པོ་བསྐྱང་དགོས་ཏེ། ཀོ་པར་འཇུག་ངེས་དང་ཡང་གང་ཟག་དགོས་པ་ཡིན་ཏེ། ད་རྒྱ་ནག་གི་སྟོང་ཁུན་རྒྱལ་པོ་གི་ད་ལོངས་སྤྱོད་ཟེར་ནས། དེ་འདྲིའི་གི་ཆེ་ཆུང་ཙམ་པ་གཅིག། མང་བ་རང་ཡོང་དགོས་གི་རེད།

ཁོང་སྟག་ཕུག་དང་ཙུམ་པུ་ཤུལ་གསེང་དུ་བླངས་ན། ལགས་སོ་བྱས་ཙང་གི་ད་ད་འདི་རྒན་ལགས་ཀྱིས་གོང་ལ་ངོ་སྤྲོད་གནང་སོང་ནི་བླ་མ་རྩ་ཆེན་པོ་དེ་འདྲ་མང་པོ་ཅིག་གི་བསྟེན་གནང་ཡོད་ས་རེད་བ་ད་དེ་གའི་ད་ལྟའི་ཕལ་སྐད་སུ་འདྲ་ཞུས་པ་ཡིན་ན་སློབ་སྦྱོང་རང་གི་ཆེད་དུ་རེད་བ་བྱས་ཙང་དགུང་ལོ་བཅུ་བདུན་ཙམ་ནས་ཅེས་བྱས་ནི་བསྡུས་གྲྭ་སོགས་མཚན་ཉིད་ཀྱི་གཞུང་ཆེན་ཁག་དམིགས་བསལ་སྦྱང་བརྩོན་གནང་བ་ཅིག་འདུག་ལགས་དེ་ནང་བཞིན་ཡང་ཁོ་རང་གི་འཆད་ཉན་དང་སྐུ་ཡོན་གསན་བཞེས་གནང་སྟངས་རེད་སྐབས་དེ་དུས་དགོན་སྡེ་ཁག་ནང་ལོགས་ལ་དར་བའི་འཆད་ཉན་གྱི་ལམ་སྲོལ། སྐྱོན་གནད་འདི་གའི་ཡིན་ནའི་ལས་གསལ་སྟོན་གནང་པའི་སྐོར་ཅིག་འདུག་འདི་རྒན་ལགས་ཡང་ག་འདྲ་སེ་ཕྱག་གནང་གི་ཡོད་རེད་ད། བླ་མ་མང་པོའི་སྐུ་མདུན་ནས་གསན་བསམ་སློབ་གཉེར་གནང་དུས་ག་ནས་ཡང་འདི་གའི་ནང་ལོགས་ནས་ཅིག་གི་དགོན་པ་ཁག་ནང་ལོགས་ལ་མ་འདང་བའི་གནས་སྟངས་དག་འདི་གའི་མང་པོ་ཅིག་ཡོད་པ་འདི་གའི་གཟིགས་ཀི་ཡོད་རེད་པ་སྐབས་དེ་དུས། གནས་སྟངས་དེ་ནས་ག་འདྲ་ཞིག་ཡོད་འདུག་དཔེར་ན་ང་ཚོ་ད་ལྟ། ད་སྔོན་བྱོན་གི་མཁས་གྲུབ་སྐྱེས་བུ་དམ་པ་དེ་ཚོའི་རྣམ་ཐར་ལ། སློབ་སྦྱོང་ཟེར་ན་འདྲ་དེ་ཚོའི་རྣམ་ཐར་ཀློག་པའི་སྐབས་ལ། ད་དེ་སྐབས་དེ་ཅིང་ད་ཁོ་རང་ཚོ་གནང་སྟངས་དང་དེ་ནས་གསུང་སྟངས་གི་སྟེང་ནས། ད་དུས་སྐབས་དེའི་ལྟ་བུའི་ནང་སློབ་སྦྱོང་གི་ལམ་སྲོལ་ལྟ་བུའི་མཚོན་པ་ཡིན་ན་སློབ་སྦྱོང་གི་ལམ་སྲོལ་གྱི་སྟེང་ནས་མ་འདང་བ་དང་ཞན་ཆ་དང་སྟོང་ཆ་ག་རེ་ཡོད་བསྡད་པ་དེ་ཡང་མཚམས་མཚམས་ང་ཚོས་མཐོང་གི་འདྲ་མཐོང་ཡུལ་འདི་སྐབས་དེའི་དུས་ཚོད་དམིགས་བསལ་གྱི་དོ་སྣང་གཅིག་དགོས་ཡས་ནོར་གཅིག་ཡིན་ས་རེད། དཔེར་ན། ཨ་ཕྲེང་བ་ལྟ་བུའི་མཚོན་པ་ཡིན་ན་ད་ལྟ་གོང་དུ་འབྲོང་ཁ་ལ་གསུངས་པ་ནང་བཞིན་གྱི། ཁོང་ནས་སྤྱི་བཏང་གྱིས་ད་མདོ་རྒྱུད་ཀྱི་གཞུང་ལུགས་མང་པོ་གསན་ཡས་པར་དེ་ཡིན་ན་ཙུ་ཙུ་ཆ་ཚང་བ་དེ། གཙོ་བོ་དེའི་བྱིན་རླབས་ཀྱི་རྗེས་ཕར་དེ་གཙོ་བོ་ཞིག་བསྡད་པ་དང་དེ་ནས། ད་འདི་སྐབས་དེའི་ཕལ་ཆེར་དགུང་ལོ་བཅུ་བདུན་ཡིན་མིན་ཟེར་བའི་དེ་ནས་བཟུང་སྟེ་ད་གཞི་ནས་ད་མཚན་ཉིད་ཀྱི་གཞུང་དེ་ཚོ་ལ་ད།

དཔའ་བོ་གཙུག་ལག་ཕྲེང་བ་ལྟ་བུ་མཚོན་པ་ཡིན་ན་ཡང་སྐུ་གཞོན་པའི་སྐབས་དེ་ལ་སྨད་དེ་འདི་གཏན་འཁེལ་ཡོད་ཀྱི་རིགས་དེ་ཡིན་ན་ཡང་དེའི་ཕྱོགས་གཞན་པ་གཅིག་གི་སྟེང་ནས་ཚོགས་བསགས་སྒྲིབ་སྦྱོང་དཔེར་ན། སྐྱེ་བ་འདི་ལ་དཔེར་ན་ན་བ་དང་ཚ་བ་དང་མ་འགྲིག་པ་ག་རེ་བྱུང་བ་དེ་ང་ཚོ་ལུས་ཀྱི་འདི་ཁྱེད་ནས་ངས་གཅིག་ངས་ཡིན་ན་སྐྱེ་བ་སྔ་མ་གི་ཀྱི་ལས་བསོད་ནམས་ཀྱི་གོ་ལས་བསགས་པ་གྱིས་མ་ཡོང་བ་དང་མ་འགྲིག་པ་དང་དེ་ནས་བསོད་ནམས་ཀྱི་རྒྱབ་ཀྱིས་མ་ཆོད་པ་དེ་འདྲའི་རྐྱེན་པས་དེ་འདྲའི་གནས་སྟངས་ཡིན་པའི་རྐྱེན་གྱིས། ཡང་ཚོགས་བསགས་སྒྲིབ་སྦྱོང་ཐད་ལ་ཤུགས་ཆེན་པོ་སྐོང་བས་པ་ལུང་ཤུགས་ཆེན་པོ་ཞིག་དབུ་གནང་གི་འདུག་དེ་ཡང་སྐུ་གནད་འགག་ལོ་གཅིག་ཡིན་ས་རེད། དེ་ནས་ད་དེ་ད་སློབ་སྦྱོང་ད་ཐེག་གཅིག་རེད་སྐུ་གནད་འགག་ཆེས་གཞན་པ་གཅིག་དེ། དེ་སྐབས་དེ་སློབ་སྦྱོང་གནང་སྟངས་ཀྱི་སྟེང་ནས། ད་དཔེར་ན་དཔའ་བོ་གཙུག་ལག་ཕྲེང་བའི་ཚིག་འདི་འདྲ་གཅིག་ཡོད་རེད། ཐོས་པ་ཞེས་བྱ་གཞུང་ཚིག་ལ་བརྟེན་ནས་དོན་རྣམས་རང་གི་རྒྱུད་ལ་གོ་ཤེས་ཡིན་ཟེར། དེ་ལ་ཉན་པོ་བློ་ཡིས་གོ་ནུས་ན་ཉིན་རེ་ལ་ཡང། སྐབས་སམ་ལེའུ་སོགས། དུ་མ་དུ་མ་ཤེས་པ་པོ་འང་ཡོད་འོ་ཟེར་ནས་ད་དེ་རེད་འདུག་སྟེ་ཅི་སྟེ། ད་འདི་ནང་དོན་གཙོ་བོ་འདི་རེད་འདུག་དཔེར་ན། ལྕེ་ཆེན་པོ་ང་ཚོ་དཔེར་ན་གཞུང་དེ་ཚོ་ལ་ཐོས་ཡག་བྱེད་པའི་སྐབས་དེ། དཔེར་ན་གཞུང་རྫོགས་ཡག་རྐྱང་པའི་ཆེད་དུ་མ་ཡིན་པ་དཔེར་ན་དེང་སང་ད་དགོན་པ་དང་སློབ་གྲྭ་དང་ག་བ་ཡིན་ན་དཔེར་ན། སྐབས་སོ་སོའི་སློབ་ཚན་གང་ཡིན་པ་དེ་རྫོགས་ཐབས་རྐྱང་པ་མ་གཏོགས་སློབ་ཚན་དེ་ནང་དོན་དེ་ཇི་བཞིན་པ་ཤེས་མ་ཤེས་དེ་དེ་ཙམ་དོ་སྣང་མ་བྱེད་ཡོད་འགྲོ་གཅིག། དཔེ་ཇི་སྟེ་འདི་གཙོ་བོ་དེ་རེད་འདུག་དཔེར་ན་སློབ་སྦྱོང་བྱེད་མཁན་གྱི་སློབ་མ་དེ་ལའང་དབང་བོ་རབ་འབྲིང་བ་ཐ་མ་གོ་ནུས་སྟངས་མ་འདྲ་བ་ཡོད་ཡོད་པ་ཡིན་ཏེ། དབང་བོ་རབ་གཅིག་ལ་མཚོན་པ་ཡིན་ན། ཁོ་ལ་ད་ག་རེ་བསླབ་པ་ཡིན་ན་ཁོ་དཔེར་ན་སྐབས་དང་ལེའུ་དང་ག་ཚད་བསླབ་པ་ཡིན་ན་ཁོ་ཧ་གོ་གི་ཡོད་ན། སྐབས་དང་ལེའུ་ག་ཚད་ཡིན་ན་ལབ་ན་འགྲིག་གི་རེད་མ་གཏོགས། ཧ་མ་གོ་མཁན་གཅིག་མཚོན་ན་ཁོ་གཅིག། གཞུང་ཚན་རྫོགས་ཡ་རྐྱང་པ་གི་ཆེད་དུ། ཚིག་མང་པོ་ལབ་བསྡད་ན་ཕན་ཐོགས་ཡོད་པ་མ་རེད་ཟེར་ཡ་འགྲོ་ཅིག་དེའི་གནད་འགག་ནི་དཔེར་ན་བློ་གྲོས་དབང་དེ་ད་དུ་མ་དུ་མ་ཤེས་པ་པོ་འང་ཡོད་ཟེར། བློ་གྲོས་རབ་དམན་དོན་འཛིན་མི་ནུས་ན། ཚིགས་བཅད་གཅིག་ཡང་ཉན་པོའི་བློ་མི་འཚམ་པས། ཚིག་དོན་མང་པོ་ལོ་ཟླར་བདའ་ཡང་བྲོ་ཟེར་ནི་སྟེ། གལ་སྲིད་བློ་གྲོས་དམན་པ་དང་ཚིག་ཙམ་མ་གཏོགས་ཚིག་ནང་དོན་དེ་བསམ་བློ་ནང་ཉར་མ་ཐུབ་མཁན་གཅིག་དང་བསམ་བློ་ནང་གོ་བརྡ་མ་འཕྲོད་མཁན་གཅིག་ཡིན་ན། དེ་ལ་ཁོ་ཚིགས་བཅད་གཅིག་ཡིན་ན་ཡང་ལེའུ་སྐབས་དང་ལེའུ་ད་ཕར་བཞག་ཐ་ན་ཚིགས་བཅད་གཅིག་ཡིན་ན་ཚིགས་བཅད་གཅིག་དེ། ཁོ་རང་བློ་ལ་ངེས་ཚེ་བར་དུ། ལོ་དང་ཟླ་བ་ཡིན་ན་ཡང་ཁོ་ལ་བསླབ་དགོས་པོ་རེད་ཟེར་ནས།

ནེ་ཙོ་མ་ཎི་སློབ་པ་ཇི་བཞིན་དུ་ཚིག་ཙམ་དཔེ་འམ་ངག་ལས་བཟུང་ནས་ནི། ཚོགས་ཕུད་ཡུལ་སུ་སྟོང་ལ་འཁྱིལ་བ་ལོང་ཟེར། ད་དེ་ནས་ད་འདིའི་སློབ་སྦྱོང་བྱེད་སྟངས་དེ། ཚིག་གཅིག་མ་གཏོགས་མ་བསླབ་པ་ཡིན་ནོ། ཚིག་གཅིག་དེ་བཏང་ཕྱིན་པ་དང་དེའི་ནང་དེའི་རྒྱབ་མདུན་ཆ་ཚང། གཅིག་གོ། ཇི་མ་ཇི་བཞིན་ཤེས་དགོས་པ་དེ། ད་གིས་བུའི་སློབ་སྦྱོང་བྱེད་སྟངས་རིགས་དེ་ཡིན་ན་དེང་སང་དེ་འདྲའི་མ་ཡིན་པ། གནའ་སྔ་མོའི་སློབ་སྦྱོང་གི་ལམ་སྲོལ་ཕུན་སུམ་ཚོགས་པ་དེ། ད་གིས་ད་མེ་ལོང་ནང་གི་གཟུགས་བརྙན་ལྟར་གྱུར་ནས།

ད་མཚན་ཉིད། ད་ཁུ་རྩོམ་ཐབས་ཀྱི་མཚན་ཉིད་དང། དེ་ནས་ཕ་ཕ་ཤུལ་གྱི་དཔེར་བརྗོད་ཀྱི་ནང་དོན་བཤུ་བ་ཙམ་མ་ཡིན་པར། སོ་སོ་གྱི་དེ་དང་ཁུ་ད་མཚན་ཉིད་མཐུན་པའི་སྟེང་ནས་རྩོམ་གསར་བ་དང་དཔེར་བརྗོད་གསར་བ་བྲི་ཞེས་དེ་ལ་སྦྱང་བརྡར་གྱིས་མཐའ་མ། ད་མེ་ལོང་མའི་སྙན་ངག་གི་རྩོམ་གཅིག་དང་བཅས་པ་ཆ་ཚང་ཕུགས་འདུག་ཨ་དེ་ཅི་དེ་དེ་ཚོ་དཔེ་དེ་ཡང། ང་ཚོ་ཡིན་ན་ག་རེ་བྱེད་དགོས་ད། ཤིང་བོ་རྣམ་གྲངས་ཙམ་བར་དཔེ་ན་ང་དཔེ་ཆ་བ་ཡིན་ཟེར་ནས་དཔེ་ཆ་རྐྱང་པ་མཛད་དེ་མ་ཡིན། དཔེ་ཆ་རྐྱང་པ་མཛད་དེ་བ་མ་ཡིན་པར་དེ་དང་མཉམ་དུ་ཡང་ཁུ་ཐུན་མོང་བའི་རིག་གནས་དང་བཅས་པ་ཆ་ཚང་བ་ལ། ཡང་ང་གཅིག་ཨེ་ད་སྙན་ངག་པ་ཡིན་ང་ལོ་རྒྱུས་སྨྲ་བ་ཡིན་ཟེར་ནས་དཔེར་ན། ད་དེ་ཨེ་ད་དཔའ་བོ་གཙུག་ལག་ཕྲེང་བ་ལྟ་བུར་མཚོན་པ་ཡིན་ན། བོད་ཀྱི་ལོ་རྒྱུས་ཀྱི་སྟེང་ནས་ད་སྔ་ནས་ད་བར་དུ་ལོ་རྒྱུས་ཀྱི་སྟེང་ན་ཧ་ཅང་གི་ཁུ་རྒྱལ་རབས་དང་ལོ་རྒྱུས་སྨྲ་བའི་མཚན་སྙན་ཆེ་ཤོས་རིགས་དེ་ཡིན་ན་ཡང། ང་ལོ་རྒྱུས་སྨྲ་བ་ཡིན་ཟེར་ནས་ང་རྒྱལ་རབས་མཁས་པ་ཡིན་ཟེར་ནས་དེ་རྐྱང་པ་མ་ཡིན་པ་དེ་དང་ཡང་གཞན་དག་ད་མདོ་རྒྱུད་གཞུང་ལུགས་ཆ་ཚང་ལ་སྦྱོང་བ་བྱེད་དུས་ངེད་ཀྱི་གང་ལྟར་ཀྱང། སློབ་སྦྱོང་གི་ཕྱོགས་རིས་སུ་མ་སོང་བར། ཆ་ཚང་ལ་སྦྱོང་བ་བྱེད་ངེད་ད་སུམ་ཅུ་པ་དང་རྟགས་འཇུག་གིས་མཚོན་པའི་བརྡ་སྤྲོད་ཀྱི་གཞུང་དང། དེའི་ནང་བཞིན་དཔེར་ན་ད་གོང་དུ་ཞུས་བ་ནང་བཞིན། རྒྱ་གར་སྒྲ་གཞུང། སྒྲ་ཀ་ལཱ་པ་དང་ཙནྡྲ་པ་དེ་སོགས་དང། དེ་ནས་རྩིས་ཀྱི་སྐོར་དེ་སོགས་ལ་སྦྱོང་བ་ཞེས་ཆེན་མོ་གནང་དེ་ངེས། དེ་འདྲའི་དཔེ་དག་གི། སློབ་སྦྱོང་ཅིག་ད་གོང་དུ་ཞུས་པ་ནང་བཞིན་གྱི་སློབ་སྦྱོང་ཅིག་ཕྱོགས་རིས་སུ་མ་སོང་བ། ཆ་ཚང་བ་ལ་སློབ་སྦྱོང་བྱེད་དེ་ངེས་གཅིག་དང། དེ་ཡང་བ་ཚིག་གི་ངོ་གདོང་རྐྱང་པ་མ་ཡིན་པ་སྟེ། ད་དཔེར་ན། ཚིག་ཐོས་པའི་དོན་དེ་ལ་བསམ་པ་དང་བསམས་པའི་དོན་དེ་ལ་སྒོམ་མཐའ་མར་སྒྲོ་འདོགས་ཆོད་པ་གཅིག། དེ་འདྲའི་གནས་སྟངས་ཀྱིས། ད་སློབ་སྦྱོང་གཞན་དང་མ་འདྲ་བ་འགྲོ་གཅིག། ཡིན་པ་དེ་ཀྱིས་ད་གོང་དུ་ཞུས་བ་ནང་བཞིན་དཔའ་བོ་གཙུག་ལག་ཕྲེང་བ་ཁོ་རང་ད་རྣམ་ཐར་དེ་སོགས་ན་གསལ་པོ་རང་གཅིག་ཡོང་གི་འདུག་ལགས་སོ།
ལགས་ལགས་སོ་བྱས་ཙང་གི་ད་དེ་ནས་རྒན་ལགས་ནི་མུ་མཐུད་རྗེས་ད་ཁོ་རང་གཅིག་གི་སྐུ་ན་གཞོན་དུས་ནས་ནི་གསན་བསམ་འདི་གའི་རྒྱ་ཆེན་པོ་ཞེ་པོ་ཅིག་གི་གནང་ཡོད་པ་བྱས་ཙང་རྒན་ལགས་འདི་ན་ལས་ངོ་སྤྲོད་གནང་ཞག་ཐོས་དོན་ཉམས་བཞེས་ལ་བརྩོན་པ་མཛད་མཁན་གཅིག་ཡིན་པ་ཅིག་བྱས་འདུག་ལ་དམིགས་བསལ་ཡང་ཁོ་རང་གིས་ནི་སྦྱང་བརྩོན་གནང་སྟངས་དང་འདི་གའི་ཐོག་ལ་དམིགས་བསལ་ཤེས་རབ་གཅིག་གི་ཐོག་ནས་ནི་གཞུང་གི། གོ་བ་དེ་ག་ཡིན་པས་ན་ས་ཆོས་དང། ཉམས་རྟོགས་གཞན་དང་མ་འདྲ་བ་ཅིག་ཡོང་གི་ཡོད་པའི་སྐོར་ཅིག་བྱས་འདུག་རྒན་ལགས་འདི་ག་འདི་གསུང་གི་ཡོད་རེད། ད་དཔེར་ན་གོང་དུ་ཞུས་བ་ནང་བཞིན་གྱི་ད་ལྟ་འདི་དཔའ་བོ་གཙུག་ལག་ཕྲེང་བའི་ད་སློབ་གཉེར་གནང་སྟངས་དེ་ལྟར་སྤྱིར་བཏང་དཔེར་ང་ཚོ་འདིར་འདུག་ལ་སློབ་སྦྱོང་གི་ད་མི་གཅིག་གིས་སློབ་སྦྱོང་གི་གནས་ཚད་ག་འདྲ་ཆགས་མ་ཆགས་ཟེར་ཡ་གཅིག་དང་སློབ་སྦྱོང་གི་གྲུབ་འབྲས་ག་འདྲ་ཐོན་མ་ཐོན་ཟེར་ཡ་དེ་གཙོ་བོ་ཁོ་རང་གི་འབད་བརྩོན་ལ་ད་འབད་བརྩོན་དང་གཞན་པའི་ཆ་རྐྱེན་མང་པོ་ཡོད་རེད་དེ་ཡིན་ན་དེའི་ནང་གཙོ་བོ་དེ། སློབ་སྦྱོང་བྱེད་སྟངས་ཀྱི་ཐབས་ལམ་མ་འདྲ་བ་དེ་ལ་ཁྱད་པར་ཞིག་འོང་འདུག་ལ་དཔེར་ན་སློབ་སྦྱོང་བྱེད་སྟངས་ཀྱི་ཐབས་ལམ་དམིགས་བསལ་བ་ཅིག་བེད་སྤྱོད་བཏང

གཙོ་བོ་སློབ་སྦྱོང་གི་ལམ་སྲོལ་ཅིག་ད་ཁྱད་པར་བ་དང་དམིགས་བསལ་བ་གཅིག་ལག་བསྟར་བྱས་པ་ལ་དེ་ནས་བྱུང་བ་ཡིན་པ་དེ་འདྲ་ཅིག་ཡོང་འདུག་དེ་གཅིག་རེད། དེ་ནས་གཞན་པ་གཅིག་དེ། ག་རེ་ཡིན་ན་ཆ་ཚང་བ་དེ་བཞིན་སོ་སོའི་གོ་ཉམས་ལེན་ལ་སྦྱར་གི་ཡོད་ཟེར་ནས་ག་རེ་ཡིན་ན་ཆ་ཚང་བ་དཔེར་ན་ད་དཔེར་ན་ཚིག་གཅིག་མ་ད་ཚིག་གཅིག་མ་སྟོན་པ། ཀྱི་གོ་སེམས་པ་མ་བྱས་པ་ཡིན་ན་སེམས་མི་དོན་དེ་ཉམས་ལེན་ལ་སྦྱར་གི་ཡོད་ཟེར། དེ་ནས་ཉམས་ལེན་བྱ་བ་ལ་བརྟེན་ནས་ད་དཔེར་ན་ཉམས་ལེན་གྱི་གྲུབ་འབྲས་ནང་དང་དུས་གཅིག་སྟེ་དཔེར་ན་ང་ཚོ་བལྟས་ནས་དང་ནང་བསམ་བློ་གི་ཉམས་རྟོགས་ཏེ་ག་ཚོད་ཡར་ཆེན་པོ་དང། མཐོ་པོ་ཆགས་པ་དེ་ཚོད་ཀྱིས་ཕྱིའི་ཁོར་ཡུག་གི་མཐོང་སྣང་དང་བཅས་པའི་ཆ་ཚང་སྦད་དེ་མ་འདྲ་བ། དཔེར་ན་ཕྱིའི་མཐོང་སྣང་ད་ཕྱིའི་ད་ཕྱི་ན་ཡོད་དེ་པའི་ངོ་བོ་གཅིག་པ་ཡིན་པ་གང་ཞིག་ལ་བསམ་བློ་གི་ཉམས་ལེན་གྱི་སྟོབས་ཕྱི་ན་འདྲ་ཉམས་ལེན་གྱི

སློབ་སྦྱོང་བྱས་ཏེ། དཔེར་ན། སོ་སོ་ལ་མཁས་པ་ཟེར་ནས་མིང་ཐོབ་ཡག་གི་ཆེད་དུ་དང། དཔེར་ན། དཔེར་ན་དེང་སང་ཡིན་ན། མཁན་པོ་ཟེར་ནས་མིང་ཡག་ཐོབ་པའི་ཆེད་དུ་དང། སློབ་དཔོན་ཟེར་མིང་ཡག་ཐོབ་པའི་ཆེད་དུ་དང། དགེ་བཤེས་ཟེར་ནས་མིང་ཐོབ་ཡག་གི་ཆེད་དུ་མ་རེད་དེ་ཡིན་ན་མང་པོ་གཅིག། ད་བསམ་བློ་གཏོང་སྟངས་དེ། ད་དཔེ་ཆ་བཏང་ནས་གང་བཏང་ཀྱང་མ་མཐའ་དེ་དགེ་བཤེས་ཅིག་གཏོང་གི་ཡིན་ཟེར་འདྲ་བོ་གཅིག། དེ་འདྲའི་སྐད་ཆ་རང་བཞིན་ཡོང་གི་འདུག་ལྟོས་ཀྱི་སྟེ། དཔེར་ན། དེའི་རིགས་དེ་ལ་དཔའ་བོ་གཙུག་ལག་ཕྲེང་བས་ཁོ་རང་དགོངས་པ་བཞེས་སྟངས་བྱས་ན་སྦད་དེ་ཞེ་མེར་ལང་ཡོང་གི་འདུག། ད་དཔེར་ན། ད་དཔེ་ཆ་བལྟ་བ་དང་སློབ་སྦྱོང་བྱེད་ཡག་དེ་ཐ་མ་དགེ་བཤེས་གཏོང་ཡག། ཅིག་གི་ཆེད་དུ་ཡིན་པ་འདྲ་བོ་གཅིག།

དགེ་སློང་གི་སྡོམ་པ་འདི་བླ་མ་སུའི་སྐུ་མདུན་ནས་བཞེས་གནང་བ་ཅིག་ཆགས་ཀྱི་ཡོད་ན་ད་ལྟ་གསུང་ཡ་བྱས་པ་ཡིན་ན་དགེ་སློང་གི་སྡོམ་པ་འདི་བཞེས་གྲུབ་པའི་རྗེས་ལ་ལོ་གསུམ་རིང་གར་སྐུ་མཚམས་ལ་བཞུགས་པ་དང། འདི་ནས་སྐུ་མཚམས་གྲོལ་གནང་བའི་རྗེས་ལ་ཡིན་པས་ན་འཇིག་རྟེན་གྱི་བྱ་བཞག་ཚང་མ་གཟིགས་སྣང་མ་འདྲ་གཅིག་བྱུང་ཡོད་པ་ཟེར་གྱི་འདུག།

ཁོང་གི་མདུན་ནས་ཞུས་པ་རེད། དཔེར་ན། ད་འདི་ལྟ་བུའི་ན་སྤོ་བོས་ད་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གནས་ཆ་ཚང་ལ་མཁས་པ་ད་དེ་སྐབས་ཀྱི་ཧ་ཅང་གི་མཚན་སྙན་ཆེན་པོ་མཁས་པ། ན་ད་ཁོང་གི་མདུན་ནས་ཞུས་པ་རེད། གཅིག་དེ་རེད། ད་ང་ཚོས་བྱས་ན་དགེ་སློང་ཞུ་བའི་སྐབས་ལ་ད་དགེ་སློང་ཡང་ཁོ། མཁན་པོ་དང་དེ་ནས་ཁ་སྐོང་དགེ་འདུན་དང་བཅས་པའི་ཆ་ཚང་གཅིག་དགོས་མཁོ་རེད་ཁ་སྐོང་དགེ་འདུན་གཅིག་དཔེར་ན། འདི་ཡིན་ཟེར་ཡོད། གནས་བརྟན་སྒྲ་གཅན་འཛིན་གྱི་རྣམ་འཕྲུལ་རེད་ཟེར་དཔལ་ལྡན་ཆོས་གྲུབ་སེང་གེ་ཟེར་དེ་རེད་ཟེར་ནས། དེ་དང་དེ་ནས་གསང་སྟོན་ད་གསང་སྟོན་གི་བླ་མ་དེ། ད་ནམ་མཁའ་དཔལ་ལྡན་ཟེར་དེ་ཨ་དེ་དང་དེ་ཡིས་མཚོན་པའི། ད་ཁ་སྐོང་དགེ་འདུན་གྲངས་ཚང་མདུན་ནས། ད་བསྙེན་རྫོགས་ཀྱི་སྡོམ་པ་དེ་བཞེས་པ་རེད། གཅིག་ནས་བསྙེན་རྫོགས་ཀྱི་སྡོམ་པ་དེ་དགུང་ལོ་ཉེར་གསུམ་སྟེང་ནས་བསྙེན་རྫོགས་ཀྱི་སྡོམ་པ་བཞེས་པ་རེད། དེ་དུས་ཡིན་པས་ན་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་བདུན་ལོ་ལ་ཆགས་ཀྱི་ཡོད་ཟེར་བ། ཞྭ་ལུ་ལོ་ཆེན་ཆོས་སྐྱོང་བཟང་པོའི་སྐུ་མདུན་ནས་ནི་དགེ་སློང་སྡོམ་པ་ཞུས་ན། ན་ད། ད་དགེ་སློང་སྡོམ་པ་དེ་བཞེས་ཡོད་དགེ་སློང་སྡོམ་པ་དེ་སྐབས་དེར་ད་དགུང་ལོ་ཉི་ཤུ་རྩ་གསུམ་བྱས་དགུང་ལོ་ཉི་ཤུ་རྩ་གསུམ་ད་དངོས་གནས་དྲང་གནས་བྱས་ན་དེང་སང་ན་དགུང་ལོ་ཉི་ཤུ་རྩ་གསུམ་ཟེར་ན་ལོ་ཧ་ཅང་གི་ཆེན་པོ་མ་རེད་ད་ལྟ་ངོ། རེད་རེད། ཕ་བོ་བྱ་ལྟར་རིགས་ལྟར་བསམ་བློ་གི། ད་དེང་སང་གི་ཆ་བཞག་ན་འཇིག་རྟེན་གྱི་གཡེང་བ་དཔེ་ཆེ་བའི་སྐབས་ནང་རེད་དེ་ཡིན་ན་དཔའ་བོ་གཙུག་ལག་ཕྲེང་བ་ལྟ་བུ་ཡིན་ན་དགེ་སློང་གི་སྡོམ་པ་ད་དགུང་ལོ་ཉི་ཤུ་རྩ་གསུམ་སྟེང་ནས་བཞེས་དེ་བཞེས་གྲུབ་པའི་རྗེས་ནས། ད་མུ་མཐུད་དུ་ལོ་གསུམ་ལ་སྦད་དེ། ག་རེ་བྱ་དགོས། ད་འདག་སྦྱར་བྱས་ན་སྦད་དེ། སྦད་དེ་སྒོ་ཆ་ཚང་བཀག་བཀག་བ་ཙམ་མ་ཡིན་པར་སྦད་དེ་འཇིམ་པ་སྦྱར་ན། ཆ་ཚང་ལ་དགོས། ད་འཇིམ་པ་སིག། བྱུགས་ནས་ཕྱི་ལོགས་མཐོང་ཡ་མེད་པ།

སྒོམ་ལོག་དམ་པོ་ཞིག་གནང་འདུག་གཅིག་དེ་རེད་དེ་ནས་ད་དེ་སྒོམ་དེ་ད་ལོ་གསུམ་ལ་སྒོམ་བཞུགས་དེ་ནས་དེ་རྗེས་ནས་སྒོམ་མ་གྲུབ་ཟེར་གོང་ནས་དེ་སླེབས་པའི་སྐབས་ལ་དངོས་གནས་ད་འཇིག་རྟེན་གྱི་སྣང་ཚུལ་འོ་དེ་ལ་ཁོང་འཇིགས་པ་ནང་ཞུགས་འགྲོ་འདུག་ཨ་ད་འཇིགས་པ་ཞུགས་འགྲོ་འདུག་ད་དཔེར་ན་ད་གོང་དུ་ཞུས་པ་འདྲ་བོ་འདྲ་རེད་ད་འཇིག་རྟེན་འདིས་ད་འདི་ནང་གི་ཆོས་ག་རེ་ཡིན་ན་ཆ་ཚང་གང་གང་མཐོང་བ་དང་གང་ཐོས་པ་ཆ་ཚང་དེ་སྐྱོ་སྣང་སྐྱེ་ཡག་དང་ད་དཔེར་ན་ད་དཔེར་ན་ང་ཚོ་ཕ་ལྟ་དེ་ན་བ་ཤུག་མི་དེ་ཤི་བོ་ཅིག་ཡིན་བསམ་གྱི་བྱེད་ཀྱི་དེ་ན་ཡང་ད་དཔེར་ན་དེ་ད་དཔའ་བོ་གཙུག་ལག་ཕྲེང་བ་ཁོང་རང་གི་གཟིགས་སྣང་ལ། གོ་གང་བགྱི་བའི་ཆ་ཚང་བ་དེ། སྐྱེ་བ་འདི་ཕ་རང་ན། སྐྱེ་བ་འདིའི་འཚོ་ཐབས་དང་དེ་ནས་ཐུང་ན་ད་ཉི་མ་གཅིག་གི་འགྲོ་ཐབས་འདུག་ཐབས་དང་ད་རིང་ན་ཟླ་བ་དང་ལོ་གཅིག་གཉིས་ཀྱི་འགྲོ་ཐབས་འདུག་ཐབས་སྐྱོང་བ་མ་གཏོགས། སྐྱེ་བ་གཏན་གྱི་འདུན་མའི་ཆེད་དུ། དཔེ་དེ་ད་སྐར་མ་གང་ཡང་བཏང་གི་མེད་པ། ཡོངས་སུ་རྫོགས་པ་དེ། སྐྱེ་བ་འདི་དང་དེ་ནས་དེ་རིང་དང་དེ་ནས་སང་ཉིན་དང་ལོ་འདི་དང་ལོ་ཕྱི་མ་ཙམ་སྐྱོང་བ་གཅིག་དེ་གཅིག་བདེ་བ་ཡིན་ཏེ།

དེ་གོང་དུ་ཞུས་པ་ནང་བཞིན་ས་ཡོམ་གྱི་འཇིགས་པ་བྱུང་བའི་སྐབས་དེ་ལ་སྤྱི་བཏང་ང་ཚོ་ས་འགུལ་བྱུང་བ་ཙམ་མིན་པར་ཁང་པ་རྡིབ་པ་མི་ཤི་དེ་བཞིན་ད་རྨས་སྐྱོན་དང་བཅས་པའི་དཀའ་ངལ་རང་ཤུགས་ཆེན་པོ་ཞི་བོ་ཁྲེ་ཤ་གཅིག་དེ་རེད། དེ་ནས་གཉིས་པ་སྟེ། ཆུ་ལོག་ངན་པ་ཞི་བོ་བྱུང་དང་དེ་ནས་ད་ལོ་གཅིག་རང་མ་རེད་དེ་ལོ་སྔ་གཞུག་དེ་ནང་ད་ཆུ་ལོག་གི་གནོད་པ་ས་ཡོམ་གྱི་གནོད་པ་དང་དེ་ནས་ཆུ་ལོག་གི་གནོད་པ་སྔ་གཞུག་བྱུང་བའི་སྐབས་ལ།

ད་ལྟ་ཚེ་འདི་སྣང་གི་བྱ་བཞག་ཡོངས་རྫོགས་ལ་ཨ་ནི་ཆགས་ཞེན་མེད་པ་རྒྱུ་ནོར་ཇི་ཙམ་མང་པོ་ཅིག་དེ་ཡིན་པའི་མཐའ་གཅིག་གིས་བློས་གཏོང་ཐུབ་མཁན་གཅིག་གི་བྱས་གནང་བ་ཞེས་བྱའི་འདུག་ད་འདི་ནས་ཡང་དཔའ་བོ་གཙུག་ལག་ཕྲེང་བ་ཞེས་བྱའི་དེ་འཇིག་རྐྱེན་ལ་ཁའི་གོང་ལ་ང་ཚོ་ད་ལེ་ཚན་འདིའི་དབུ་བཙུགས་པའི་སྐབས་དེ་ཡང་མཚན་ཐོགས་སྟངས་གི་ཐོག་ནས་ངོ་སྤྲོད་ཅིག་གནང་སོང་ལ། དེའི་བརྒྱུད་རིམ་འདི་གའི་ནང་ལོགས་ནས་ཨ་ནི་དཔའ་བོ་གཙུག་ལག་ཕྲེང་བ་ཞེས་བྱའི་མཚན་དེ་དམིགས་བསལ་ཅིག་འདི་ནས་ད་ཐོགས་པ་ཅིག་གི་བྱས་གནང་གི་ཡོད་ས་རེད་པ། གནང་བ་ད་རང་རེའི་གོང་དུ་རང་ཧ་ལམ་སོང་བ་ནང་བཞིན་གྱི་ད་ལྟའི་དཔའ་བོ་གཙུག་ལག་ཕྲེང་བ་འདི་ཕལ་ཆེར་དགུང་ལོ་ཉི་ཤུ་རྩ་དགུའི་སྟེང་ལ་རེད་དགུང་ལོ་ཉི་ཤུ་རྩ་དགུའི་སྐབས་དེ་ནས་བཟུང་སྟེ་ད་གཞི་ནས་ད་ཀརྨ་པ་སྐུ་ཕྲེང་བརྒྱད་པ་མི་བསྐྱོད་རྡོ་རྗེ་ཁོང་དང་མཇལ། ད་ང་ཚོ་ཡོངས་གྲགས་ཀྱི་ད་དཔེར་ན་ད་ཁོང་དོ་སྣང་ལ་དག་སྣང་བྱུང་སྟངས་གཅིག་ཀརྨ་པ་སྐུ་ཕྲེང་བརྒྱད་པ་མི་བསྐྱོད་རྡོ་རྗེ་ལ་ཐེངས་དང་པོ་མཇལ་བའི་སྐབས་ལ་དཔེ་དངོས་གནས་ནས་འཕགས་མཆོག་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་དངོས་ཡིན་པ་དེ་འདྲའི་དག་སྣང་བྱུང་དག་སྣང་བྱུང་བའི་སྟེང་ནས་བཟུང་སྟེ་དཔེར་སྐབས་དེ་ནས་བཟུང་སྟེ་བླ་མ་དེ་དང་ཁྱོན་ནས་ཁ་མ་བྲལ་བ་ཅིག་བྱེད་ཀྱི་ཡིན་བསམ་པའི་དེ་འདྲའི་བསམ་བློའི་སྟེང་ནས་བླ་མ་མཇལ་བའི

དེ་གཅིག་རེད་དེ་ནས་གཞན་པ་གཅིག་ནི་ད་ལྟ་གོང་དུ་རང་ཧ་ལམ་སོང་སོང། ད་དེ་སྐབས་ནས་བཟུང་སྟེ་ད་གོང་ནས་རྩ་བའི། ད་གོང་དུ་ཞུས་པ་ནང་བཞིན་གྱི། དེ་ད་དཔའ་བོ་གཙུག་ལག་ཕྲེང་བ་དེ། ད་དཔེར་ན་དགུང་ལོ། བཅུ་དང་བཅུ་གཅིག་བཅུ་དགུ་ཉི་ཤུ་རྩ་གཉིས་རྩ་གསུམ་དེ་ནས་བཟུང་སྟེ་དཔེ་དེ། ཤུགས་ཆེན་པོ། ཉམས་ལེན་ལ། ཉམས་ལེན་ལ་ཧ་ཅང་གི་ཁོང་དང་དོད་ཡོད་ངེས་གཅིག་ཡིན་པ་ནང་བཞིན་དཔེར་ན་ད་ཚིག་དེ་འདྲ་ཅིག་ཡོད་རེད། སྔོན་ཆད་འཇིག་རྟེན་ཆེ་ཐབས་ཟང་ཟིང་ཀུན། འདོར་འདོད་བློས་གཏོང་བྱེད་པ་བྱེད་པ་རྟག་ཡོད་ཀྱང། བཙན་ཆོད་ཉིད་དུ་འདོར་བ་མ་ནུས་མོད་བཀའ་དྲིན་ཆེན་པོ་མཇལ་བའི་མོད་ཉིད་ལ། ཚེ་འདིའི་འདུན་པ་རྩ་བྲལ་ཉིད་དུ་སོང་ཟེར་ཏེ། ད་གོང་དུ་ཞུས་པ་ནང་བཞིན་སྤྱིར་བཏང་སྔ་མོ་ནས་ཀུན་ནས་ད་འཇིག་རྟེན་སྐྱོང་ཐབས་དང་འབྲེལ་བའི་ད་ཚེ་འདི་སྣང་གི་བྱ་བ་ཆ་ཚང་བ་དེ་གཏན་ནས་སྤང་གི་ཡིན་བསམ་གྱི་བསམ་བློ་དེ་ག་དུས་ཡིན་ན་རྒྱུད་ལ་ཡོད་དེ་ཡིན་ན་ཡང། རྩ་བ་ཆོད་པའི་སྟེང་ནས་སྤང་ཐུབ་ཡོད་མ་རེད། ཡིན་ནའང་ད་བཀའ་དྲིན་ཆེན་པོ་དེ་ད་ཀརྨ་པ་སྐུ་ཕྲེང་བརྒྱད་པ་མི་བསྐྱོད་རྡོ་རྗེ་ཁོང་ཉིད་མཇལ་བའི་སྐབས་དེ་ད་ག་རང་ལ་ད་ལྟའི་ཆ་ཚང་བ་དེ་ང་ཚོ་ད་དཔེར་ན་ད་ཆགས་ཞེན་འདུན་པ་ན་ཡིན་ན་ཆགས་ཞེན་འདུན་པ་དེ་དཔེར་ན་རྩ་བ་ཉིད་ནས་བཀྲུས་ནས་ཆ་ཚང་མེད་པ་ཅིག་ཆགས་སོང་ཟེར་ཡས་ཅིག་ཨ་དེ་འདྲའི་གི་དང་ལས་ཅིག་ཡོང་དུ་དེ་ཙམ་མ་ཡིན་པ་དེ་ནས་ད་ག་རང་དེ་ནས་བཟུང་སྟེ་ད་ཁོ་རང་གི་ད་དཔེར་ན་དཔའ་བོ་གཙུག་ལག་ཕྲེང་བ་ཁོ་རང་ད་ཕྱི་ས་མ་ཞིག་ནས་ཁོ་རང་ལ་མངའ་བ་དེ་དཔེར་དགོན་པ་དང་དེ་ནས་འཁོར་དང་ལོངས་སྤྱོད་དང་ད་མདོར་ན་ཚེ་འདིའི་འབྱོར་པ་ཆ་ཚང་བ་དེ་ད་གྲོག་མ་གི་གྲོག་ཚང་ནང་བཞིན་བྱས་ནས་དེ་ལ་ཆགས་ཞེན་གང་ཡང་མེད་པའི་སྟེང་ནས་གཏོང་ཐུབ་ངེས་ཅིག།

ད་གོང་དུ་ཞུས་པ་ནང་བཞིན་དགུང་ལོ་ཉེར་དགུ་ཙམ་ནས་བཟུང་སྟེ་ད་སྐུ་ཚེ་ཧྲིལ་བོ་ཀརྨ་པ་སྟེ། ཀརྨ་པ་སྐུ་ཕྲེང་བརྒྱད་པ་མི་བསྐྱོད་རྡོ་རྗེ་ལ་བླ་མ་བསྟེན་དེའི་བསྟེན་པའི་སྟངས་ནི། ད་དཔེར་ན་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གཞུང་ད་མདོ་ཕྱོགས་དང་སྔགས་ཕྱོགས་ཆ་ཚང་བ་ལ། ད་སྦྱོང་བ་ཙམ་མ་ཡིན་པར་དེའི་བྱིན་རླབས་ཀྱི་བརྒྱུད་པ་དང་བཅས་པའི་ཆ་ཚང་བ་ཞུས། ཞུས་དེ་ཐ་མ། ཁོང་མཚན་ལ་དཔའ་བོ་གཙུག་ལག་ཕྲེང་བ་ཡིན་ཟེར་ནས། ད་གཙོ་བོ་ཆེ་བསྟོད་ཅིག་བྱས་དེ་རེད།

སྡེ་སྣོད་དང་གསུང་རབ་ཀྱི་བཞུགས་ས་གི། ད་དགོན་པ་དེ་ལ་ང་ཚོ་གཙུག་ལག་ཁང་ཟེར་ནས་ད་ཞུ་སྲོལ་ཡོད་པ་ནོར་ཅིག་འདི་ནས་གཙུག་ལག་ཕྲེང་བ་ཅིག་འདི་དཔེར་ན། དེ་ལྟ་བུའི་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གཞུང་གི་མགུལ་རྒྱན་དེ་མཁན་དེ་ཁྲོམ་དེའི་གྲངས་ཡུལ་གྱི་ཚུལ་དུ་ད་ཤི་ནང་ཆ་ཚང་གི་དེའི་ནང་གཏོགས་པའི་ཉམས་ལེན་དང་ཤེས་བྱ་དཔེར་ན། རྩོམ་པ་དང་དེ་ནས་འཆད་པ་དང་རྩོད་པ། ཆ་ཚང་བ་དེའི་རྒྱན་དེ་ཅན་ཡིན་པའི་རྒྱུ་མཚན་གྱིས་གཙུག་ལག་ཕྲེང་བ་ཟེར་ནས། དེ་འདྲའི་མཚན་དེ་ཀརྨ་སྐུ་ཕྲེང་ད་གོང་དུ་ཞུས་པ་ནང་བཞིན་ཀརྨ་སྐུ་ཕྲེང་ད་བརྒྱད་པ་མི་བསྐྱོད་རྡོ་རྗེས་དཔའ་བོ་ད་སྐུ་ཕྲེང་གཉིས་པ་ལ་གནང་བ། ལོངས་སུ་ལོངས་སུ་ཞུས་ཙང་གི་ད་དེ་ནས་དགུང་ལོ་ཉེར་དགུ་ཙམ་ལ་མདོ་ཕྱོགས་ཀྱི་གཞུང་ཕར་ཕྱིན་ཚད་མ་དབུ་མ་འདུལ་བ་འདི་གས་ཀྱི་གཞུང་ལུགས་མང་པོ་ཅིག་གི་ནི་རྩ་འགྲེལ་སྦྱར་མ་གནང་བྱས་ཏེ་ད་སློབ་སྦྱོང་གནང་ཡོད་ས་རེད་པ

སྐུ་ཚེ་ཧྲིལ་བོ་གྱི་བར་ནས། ད་གསན་པ་དང་བསམ་པ་དང་སྒོམ་པ་ཐོས་བསམ་སྒོམ་པ་ཡ་མ་བྲལ་བ་གནང་གི་གཅིག་ཡིན་པ་དེ་གསལ་པོ་འདྲ་གཅིག་འདུག་ཨ། དེ་གཅིག་ནི་འདི་ནས་ཡང། གཙོ་བོ་དེ་དཔེར་ན། ད་ཕར་ཕྱིན་ཡིན་ན་འདྲ་དབུ་མ་ལྟ་བུ་ཆ་ཚང་བ་དེ། གཙོ་བོ་རྩ་འགྲེལ་སྦྱར་མ་གི་དང་ནི་གཙོ་བོ་རྒྱ་གཞུང་གཅིག་དང་དེ་ནས་རང་གཞུང་གཅིག། ད་གཙོ་བོ་དཔེར་ན། ད་མངོན་རྟོགས་རྒྱན་ལྟ་བུ་ན་མངོན་རྟོགས་རྒྱན་དང་དེ་ནས། ད་བྱམས་ཆོས་སྡེ་ལྔ་དེའི་རིགས་དེ་ཁོ་རྒྱ་གཞུང་རྩ་བ་ནོར་གཅིག་བྱས་དེ་དང་མཉམ་དུ་ཡང་རང་གཞུང། ད་དཔེར་ན་ད་བོད་མཁས་པས། མཛད་པའི་གཞུང་གཅིག་དང་ལྷག་པར་དུ་བཀའ་བརྒྱུད་ཀྱི་གཞུང། ཨ་ཏི་གཟུགས་དང་སྦྱར་ནས་གཙོ་བོ་རྩ་འགྲེལ་སྦྱར་མ་ལ་བཏང་ནས། འཆད་ཉན་གྱི་ད་འཆད་ཉན་གནང་སྟངས་དེ། དེ་ཡང་ཤུགས་ཆེན་པོ་ཞིག་གིས་གནང་འདུག་པ། དེ་གཅིག་རེད། དེ་ནས་ལྷག་པར་དུ། གོང་དུ་བགྲང་བ་ལ་སོང་བ་ནང་བཞིན། ད་དེ་འདྲའི་འཆད་ཉན་གྱི་དང་མཉམ་དུ། ད་ཀློག་གི་སློབ་དཔོན་ཟེར་ནས་དེ། དེ་ལ་ཀརྨ་པས་བསྐོ་བཞག་གནང། ད་འདི་ངས་ད་ཀློག་གི་སློབ་དཔོན་ཟེར་ནས། འདི་ཡང་ཁོ་ད་ཕྱིས། ད་དམིགས་བསལ་བའི་སྒྲ་གཅིག་ཡིན་ས་རེད་གཙོ་བོ་ད་དེང་སང་ཡིན་ན། ད་དགོན་པ། ད་འཆད་ཉན་མི་འགན་གཙོ་བོ་དཀའ་བ་དེ་ཡིན་ས་རེད།

ནི་ཉམས་ལེན་དང་མཛད་པ་གཙོ་བོ་དེ་གར་ཆགས་གནང་གི་ཡོད་རེད་ད་སློབ་སྦྱོང་ནི་རྒྱ་ཆེན་པོ་ཞེ་གཅིག་བླ་མ་མང་པོ་ཞེ་གཅིག་གི་བསྟེན་གནང་ཡོད་རེད་ད་ལྟ་རྒན་ལགས་ཀྱིས་གོང་ལ་ངོ་སྤྲོད་གནང་སོང་ད་ཁོ་རང་གིས་སློབ་སྦྱོང་གནང་སྟངས་དང་བརྩོན་འགྲུས་གནང་སྟངས་དེ་གས་ངོ་སྤྲོད་གནང་སོང་སོང་ཙང་གསུང་རྩོམ་གྲགས་ཆེ་བ་ད་ག་ཚོད་ར་གཅིག་གི་ཡོད་ན་ནི་དེ་གཅིག་གོང་ལ་ང་ཚོ་ངོ་སྤྲོད་གནང་པའི་ནང་ལོགས་ལ་ཆོས་འབྱུང་མཁས་པའི་དགའ་སྟོན་ཞེས་བྱས་འདུག་ངོ་སྤྲོད་གནང་སོང་ཆོས་འབྱུང་མཁས་པའི་དགའ་སྟོན་དེ་ཡང་དམིགས་བསལ་གྱི་ཁྱད་ཆོས་ཆེ་ཤོས་དེ་ག་རེའི་ཐོག་ནས་མཚོན་གྱི་ཡོད་ན་ནི་ད་ལྟ་དགུང་ལོ་དྲུག་ཅུ་རེ་གསུམ་ལ་ཕེབས་པའི་སྐབས་ལ་ནི་དགོངས་པ་རྫོགས་པ་བྱེད་བྱེད་དུས་ད་འདི་ནས་གཅིག་སྟོང་ལྔ་བརྒྱ་དྲུག་ཅུ་རེ་དྲུག་གི་ལོ་ལ་ཆགས་ཀྱི་ཡོད་ས་རེད་པ་ད་ད་ལྟ་གཅིག་གི་ང་རང་ཚོ་མི་རབས་ཚོས་སློབ་སྦྱོང་ཞུས་པའི་སྐབས་ལ་ཡིན་པ་ཡིན་ན་ད་གལ་ཆེ་ཤོས་དེ་ཤེས་བྱའི་གནས་ཚང་མ་སློབ་སྦྱོང་གནང་ཡ་དེ་དངོས་གནས་གནད་འགག་ཅིག་གི་ཆགས་ཀྱི་ཡོད་ས་རེད་ད་ཁོ་རང་ལ་མཁས་པའི་མཚན་སྙན་ཐོབ་གནང་ཡ་དེ་ལས་དེའི་ཐོག་ནས་ཐོབ་པ་ཅིག་གི་ཆགས་གནང་གི་ཡོད་ར་དམིགས་བསལ་ཡང་གཅིག་གི་བོད་ཀྱི་གསོ་བ་རིག་པའི་གཞུང་གི་ཐོག་ལ་ཡིན་ནའི་ལས་སྦྱངས་པ་རྒྱ་ཆེན་པོ་གཅིག་ཡོད་ས་རེད་པ། ནའང་དག་ན། ད་ལྟ་ན་དེ་རེད་འདི་འདི་གོང་དུ་རང་ལ་སོང་བ་ནང་བཞིན་དཔེར་ན་དཔའ་བོ་གཙུག་ལག་ཕྲེང་བས་ད་སྐུ་ཚེ་གི་མཛད་པ་གཙོ་བོ་བསོད་ནམས་འདི་འདྲ་བྱས་དཔེར་ན་ད་ཚིག་འདི་འདྲ་བྱས་དཔེར་ན། དངོས་གནས་རྙེད་དང་བཀུར་སྟི། ཚེ་འདིའི་བྱ་བ་གཙོ་བོར་མ་བྱས་ཏེ་ཐོས་བསམ་སྒོམ་པ་སྤེལ་མའི་ཚུལ་དུ་བྱས། དབང་སྡུད་དང་ནི། ད་མཐུ་སྒྲུབ་ལ་སོགས་པ་ཚེ་འདིའི་ཆེད་དུ་རིག་སྔགས་མ་སྦྱངས་ཤིང་སྡོམ་པ་གསུམ་གྱི་སྤང་བླང་གཙོ་བོ་རྣམས་ཅི་ནུས་ལག་ལེན་འདེབས་པའི་ལུགས་སུ་བགྱིས། ད་དཔེར་ན་དཔའ་བོ་གཙུག་ལག་ཕྲེང་བས་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན་ཐོས་བསམ་སྒོམ་པ་སྤེལ་མའི་ཚུལ་དུ་བྱས་ཞེས་ཟེར་ཏེ། ད་དཔའ་བོ་གཙུག་ལག་ཕྲེང་བས་སྐུ་ཚེ་གི་མཛད་པ་གཙོ་བོ་ནོ་གཅིག། ཐོས་བསམ་སྒོམ་པ་དེ་ག་དུས་ཡིན་ན་སྤེལ་མ་དཔེར་ན་ཐོས་པའི་སྐབས་ནས་བསམ་པ་མེད་པ་དང་བསམ་པའི་སྐབས་ཀྱི་ད་བསམ་པའི་སྐབས་ནི་སྒོམ་པ་མེད་པ་མ་ཡིན་པར། མུ་ཏིག་ཐོས་བསམ་སྒོམ་པ་ཡ་མ་བྲལ་བ་དང་དེ་ནས་ཐོས་བསམ་སྒོམ་པ་སྤེལ་མ་གི་ཚུལ་དུ། དེ་ག་དུས་ཡིན་རུང་དེ་ཚོ་གཅིག་གི་འཕྲོ་ལ་གཅིག་གཡོ་བསྡད་མཁན་ཅིག་དེ་གཅིག་དང། དེ་ནས་དཔེར་ན། ད་ནི་གལ་ཆེན་ཅིག་དེ་དབང་སྡུད་དང་ནི་མཐུ་སྒྲུབ་ལ་སོགས་པ་ཚེ་འདིའི་ཆེད་དུ་རིག་སྔགས་མ་སྦྱངས་ཞེས་ཟེར་ཏེ། དཔེར་ན་ང་ཚོ་དེང་སང། ད་དབང་སྡུད་འཁོར་ལོ་སྒྲུབ་ཟེར་འདྲ་བོ་དཔེར་ན་ད་དབང་སྡུད་འཁོར་ལོ་དེ། མི་གཞན་པ། མང་པོ་ཅིག་སོ་སོའི་དབང་འོག་སྡུད་ཡག་གི་ཆེད་དུ་ཡང་ཆོ་ག་བྱ་ན་དེ་ནས་མང་པོ་ཞིག་དེ་འདྲའི་ཁྱོན་ནས་མ་ཡིན་པ། དེ་འདྲའི་ཁྱོན་ནས་བྱས་མ་མྱོང་ཟེར་ཅིག་ད་འཇིག་རྟེན་གྱི་ད་མདོར་ན། ད་འཇིག་རྟེན་གྱི་བྱ་བ་དེ་འདྲའི་རྩ་བ་ནས་བྱས་མ་མྱོང་ཟེར་མཁན་ཅིག།

བཀའ་དང་བསྟན་བཅོས་རབ་འབྱམས་གསུང་རབ་སྟེ། ཀུན་ལ་གཟུ་བོར་གནས་པའི་བློ་ཡིས་དཔྱད་ཟེར། ནས། ད་བཀའ་དང་བསྟན་བཅོས་ལ། ད་ཕྱོགས་རིས་ལ་མ་སོང་བར་ཆ་ཚང་ལ་གཟིགས་པ་ཙམ་དུ་མ་ཟད། གཟིགས་པའི་སྟངས་དེ། ཕར་ཕྱོགས་ནས་གང་ཤེས་པ་དེ་ཚུར་ཕྱོགས་ནས་ཡིན་ཤག་ནང་མ་བཞིན་དེ་ལ་ཡང། བློ་གཟུ་བོར་གནས་པའི་སྒོ་ནས་ཆ་ཚང་དཔྱད་པ་དང། བློ་ཡིས་དཔྱད་པ་དང་བློ་ཡིས་དཔྱད་པ་བཏང་བའི་ཐ་མ། གུ། ངེས་ཤེས་རྙེད་པ་དང་དེ་ནི། ད་རྒྱུ་མཚན་དང་གནས་ལུགས་ཀྱི་སྟེང་ནས། ད་ཡིན་པ་དང་མ་ཡིན་པ་དང་ཡོད་པ་དང་མེད་པ་ཐག་ཆོད་སོང་བའི་སྟེང་དེ། གཞི་ནས། དེ་ཉམས་སུ་བསྟར་ཡ་མ་གཏོགས། གང་ཐོས་ཡ་ཆ་ཚང་ཡིན་ཤག་འགྲོ་ཆོག་ནས་མ་གནང་མཁན་ཅིག། དེ་ལ་ལུང་ཙམ་ལ། ད་ཐོས་ཀྱིས་མ་བཞག་དེ། རིགས་དེང་སང་དཔེར་ན་ང་ཚོ། ད་ང་གཅིག་ལུང་ཐོབ་གཉིས་ལུང་ཐོབ་ལུང་ཐོབ་པ་ཙམ་གྱིས་ཆ་ཚང་ཤེས་དུས་པའི་བཟོ་ལྟ་ནོ་དེ་འདྲས་མ་ཡིན་པ། ད་འཇིག་རྟེན་འདི་ཚོ་ངོས་ནས་ད་ང་རང་ད་གཙང་ཆེན་ད་དཔའ་བོ་གཙུག་ལག་ཕྲེང་བ་གི། ད་སྐུ་ཚེ་གི་ད་རྣམ་ཐར། དེ་ཚོས་མ་འདྲ་བ་ནོ་ད་གནད་འགག་ནོ་གཅིག། དེ་དང་དེའི་མཚུངས་པའི་སྐུ་ཚེ་གི་རྣམ་ཐར། ད་མ་འདྲ་བ་མང་པོ་ཡོད་སར་གྱིས་ན་དེ་ཚོ་ཞེ་དྲག་ཡོད་ཀྱི་མ་གཅིག་དེ་རེད། དེ་ནས་གཞན་པ་གཅིག་དེ།

ཁྱོན་ནས་སློབ་སྦྱོང་མཚམས་འཇོག་མ་མྱོང་བ་དེ། དེ་ཡང། འཇོག་མ་མྱོང་བ་ཙམ་དུ་མ་ཟད། ཐོས་བསམ་སྒོམ་པ་ཡ་མ་བྲལ་བའི་སྟེང་ནས་གསན་བསམ་གནང་མཁན་གཅིག་དང། གང་ཤེས་པ་དེ་སྒོམ་པའི་ཉམས་ལེན་ལ་ཁྱེར་སྡོད་མཁན་གཅིག། དེ་དང་དེ་ནི་ཁོ་མཁས་པའི་མཚན་སྙན་ག་ཚོད་ཆེན་པོ་ཡིན་ནའང་མཁས་པའི་མཚན་སྙན་ཆེ་བའི་ཚོར་བ་ང་རྒྱལ་ཁྱོན་ནས་མེད་པ། ག་དུས་ཡིན་ནའང་ཉམ་ཆུང་དང་དེ་ནས་ཚུལ་མཐུན་དང་དཔེར་ན་ལོངས་སྤྱོད་ཀྱི་གཡེང་བའི་དབང་དུ་མི་འགྲོ་བ། ག་དུས་ཡིན་ནའང་ད་ལོངས་སྤྱོད་དང་འདོད་ཡོན་ལ། ཁོ་རང་རང་སྡུག་པོ་བཏང་ནས་གཙོ་བོ་བྱེད་སྡོད་མཁན་གཅིག། དཔེར་ན་གདན་ཚོགས་མང་པོ་གཅིག་ཏུ་བླ་མ་ཆེན་པོ་ཡིན་ན་འདྲ་ཁྱི་བས་ཆེན་པོ་ཡིན་ན་མང་ཁྱི་བས་དེ་མས་གང་འཚམས་མཐོང་ཡུལ་དེ་དཔར་འཇུག་གི་ཡན་ཡོང་བ་དུ་འགྲོ་དེ་ནས་ད་ཐ་མ་ད་མི་ཁོ་རང་དཔར་འཇུག་ཕར་བཏང་ཕར་དཔར་འཇུག་ལ་བཏང་ཚུལ་བྱེད་མ་ཐུབ་པ་ཞིག་དཔར་འཇུག་གི་ཚུལ་བེད་སྤྱོད་བཏང་ཡོང་དེ་འདྲ་ཡོད་མངོན་འདུག་དེ་ནས་ད་དེ་འདྲ་མ་ཡིན་ག་ཚིག་ཁྱི་བས་ཆེན་པོ་དང་ག་ཚིག་མཚན་ཉིད་ཆེན་པོ་ཆགས་པ་ཡིན་ན་ཡང་ག་དུས་ཡིན་ན་ཕྱིའི་ཡན་ཡོང་བ་དུ་མ་སོང་བ་ཕྱིའི་ཡན་ཡོང་ལ་བཏང་ཚུལ་གྱིས་སོ་སོ་ཏི་གང་ལ་བདེ་ཡང་མ་བྱེད་ཏི་དབུགས་ལ་ཆོ་ན་མ་སོང་ངེ་ཅིག། ཨོ་དེ་པི་རེ། མ་འདྲ་བའི་ལུགས་ཤིག་འུ་འདུག་ཨ་ཐ་ན། དཔའ་བོ་གཙུག་ལག་ཕྲེང་བ་ཁོ་རང་གི་གོ་ད་རྣམ་ཐར་གི་མིང་གི་ཐ་མ་དེ་ལ་ཅིག་ཡོད་བ་རེད། ང་ཅི་ད་དམིགས་བསལ་གི་ཆགས་ས་གི་ས་དང་དམིགས་བསལ་གི་གོ་ས་གི་ཅིག་ད་དགོངས་པ་ཟེར་ནི་མེད་པི་རེ། ཆ་ཚང་བ་བར་སྟེང་གི་བྱ་བ་ཆ་ཚང་བཏང་བཞག་ཡོད་ཟེར་ཡས་ཅིག་ཨོ་དེ་ཅིག་རེད་དེ་ནས་དཔའ་བོ་གཙུག་ལག་ཕྲེང་བ། ལྷག་པར་དུ་ང་ཚོ་ད་ལོ་རྒྱུས་ཀི་མཚན་ཉིད་སྟོན་པའི་གཞུང་ལུགས་ཟེར་ན་འདྲ། བདེ་གཞུང་ཡོད་བ་མ་གཏོགས་བདེ་གཞུང་རིག་པ་ཟེར་ནས་ཡོད་བ་མ་རེད་ག་དུས་ཡིན་ང་ཚོ་ཞུ་གི་ཡོད་བདེ་གཞུང་རིག་པ་ཡོད་བ་མ་རེད་དེ་གཅིག་སྟེ། དཔེར་ན་ང་ཚོ་བདེ་གཞུང་རིག་པ་ན་བཀྲ་གུ་ཝེ་ན་དཔའ་བོ་གཙུག་ལག་ཕྲེང་ནས་བཟུང་སྟེ། དངོས་བྱུང་གི་རྒྱལ་རབས་དང་ལོ་རྒྱུས་ཚད་ལྡན་དེ་ཚོའི་རྩོམ་སྟངས་གཞི་ལ་བཞག་གི་སྟེང་ནས། བོད་རང་གི་ཐུན་མོང་མ་ཡིན་པའི་རྒྱལ་རབས་དང་ལོ་རྒྱུས་ག་འདྲ་ག་འདྲ་ག་འདྲ་ག་འདྲ་ཅིག་འབྲི་དགོས་ཀྱི་རེད་ཟེར་ཡ་གཅིག། ཡང་གཅིག་འདུག་ཨ་ཁུ་བསམ་བློ་གཏོང་སྟངས་ནང་གཅིག་འདུག་ཨ་ད་གཟུགས་ཡང་ནི་འགའ་ནང་གཅིག་ཡིན། ལགས་ལགས། ལགས་སོ་ལགས་སོ། ད་འདི་གའི་ཐོག་ནས་རྒན་ལགས་ད་ང་རང་ཚོ་ད་ལྟའི་མི་རབས་གསར་པས་ཅིག་གིས་སློབ་སྦྱོང་ཞུ་དགོས་པའི་རྒན་ལགས་ཀྱིས་དམིགས་བསལ་ཆེ་ཤོས་དེ་ག་རེ་གཟིགས་ཡོད་ན། ངས་ད་ལྟ་མཐོང་ཡ་དེ་ངོས་ནས་དེ་བཟང་མོ་འདུག་ད་དཔའ་བོ་གཙུག་ལག་ཕྲེང་བས་ཁོ་རང་ད་ལྟ་གོང་དུ་ཞུས་པ་ནང་བཞིན་དགོས། དཔེར་ན་ང་ཚོ་ད་མི་གཅིག་གི་སློབ་སྦྱོང་བྱེད་ཡ་དེ་གཙོ་བོ་སོ་སོ་བསམ་བློ་ཡར་རྒྱས་འགྲོ་ཡ་དང་ད་བསམ་བློ་ཡར་རྒྱས་འགྲོ་ཟེར་ན། བསམ་བློ་གཏོང་སྟངས་དང།

ཨ་ཏི་འབྲི་གཅིག་ག་ཚད་ཀུ་ཚད་ཉི་ར་ཆེན་པོ་ཆ་བོ་ཚུགས་ཀྱི་ང་རྒྱལ་དང་དེ་ནས་དབང་དང་རྗེ་དང་དུ་ཟུག་ལ་ཆུ་ནི་ནོ་ང་མ་བྱེད་ངེས་ཅིག་ག་དུས་ཡིན་རུང་དཔེར་ན་གྲྭ་པ་གྲྭ་རྐྱང་དང་དཀྱུས་མ་ཅིག་ད་ནི་ཐུག་ངེས་ཅིག་འདི་རིགས་དེ་གི་བསམ་བློ་གི་གནས་ཚད་རྫུགས་ཏེ་ངེས་ཅིག་ཡིན་ན་མ་གཏོགས་བསམ་བློ་མི་ལ་མ་མོས་པའི་གང་ཟག་མང་ཆེ་བས་དེ་འདྲའི་ཆགས་འགྲོ་གི་འདུག་དེ་ཚོ་ངོས་ནས་དྲངས་ནས་ད་དཔའ་བོ་གཙུག་ལག་ཕྲེང་བའི་སྐུ་ཚེ་གི་རྣམ་ཐར་གྱི་སྟེང་ནས་ད་ང་ཚོ་དཔེ་ལྟ་དགོས་ཡ་ཅིག་དེ

ད་མི་ཚིག་ཇི་མ་ཇི་མ་བཀོད། ད་སྤྱི་བའི་སྟེང་གི་ནུས་པ་ནས་བཟུང། སྟེང་གི་ནུས་པ་དེའང་ལག་ཁོག་ཡོང་བའི་གཅིག་དང། སྐབས་རེ་སྤྱི་བའི་སྔ་ཕྱི་ཁས་མི་ལེན་མཁན་གཅིག་ཡིན་པ་ཡིན་ན་ཡང་སོ་སོ་མི་ཚེ་བདེ་སྐྱིད་ལྡན་པ་སྐྱེལ་བ་དང་མཉམ་དུ། སོ་སོ་གང་དུ་ཡོད་ཚེ་ཁོར་ཡུག་དེའང་རང་ཅག་གི་བདེ་སྐྱིད་ལྡན་པ་དང་གོ། བརྩེ་བ་དང་ཡིད་ཆེས་ཀྱི་གོ། དྲོ་སྣང་ལྡན་པའི་ཁོར་ཡུག་ཅིག་བཟོ་ཡ། དེ་འདྲའི་རིགས་དེ་ང་ཚོ། དེ་རིང་དཔའ་བོ་གཙུག་ལག་ཕྲེང་བ་ལ་ལྟ་སྟངས་ཟེར་ན་འདྲ། དཔའ་བོ་གཙུག་ལག་ཕྲེང་བའི་སྐུ་ཚེ་གི་རྣམ་ཐར་གྱི་སྟེང་ནས། ང་ཚོ་ཉམས་མྱོང་དང་དེ་ནས་མིག་ལྟོས་ནོག་ཅིག་དགོས་ཡག་གི་ད་གནད་འགག་འགྲོ་ཆེན་པོ་ཅིག་ཡིན་རྗེས་ས་ངོ་རྣམས་བླངས་ལ། ལགས་འོང་བྱས་ཙང་གི། རྒན་ལགས་ད་ད་རིང་ཡང་ང་ཚོ་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན་ཨ་ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་དཔའ་བོ་གཙུག་ལག་ཕྲེང་བའི་སྐུ་ཚེའི་ནང་མཛད་པའི་ལོ་རྒྱུས་འདི་གའི་རྒན་རེ་མདོ་སེང་གེ་ལགས་ནས་ངོ་སྤྲོད་ཞིབ་ཚགས་པོ་ཅིག་གནང་སོང་རྒན་ལགས་ཐུགས་རྗེ་ཆེ་ཞུ་གི་ཡིན།